འདུག། གང་ལྟར་ཀྱང་སྐྱབས་འགྲོའི་བསླབ་བྱ་ལས་འབྲས་ལ་དཀར་ནག་གི་ལས་འབྲས་ཉུང་བ་དེ་ལ་བླང་དོར་ཚུལ་བཞིན་དུ་མ་བྱས་ན། ནམ་ཞིག་བཙལ་ན་ཡང་གང་ལྟར་ངན་སོང་ལ་མར་འགྲོ་རྒྱུ་ཐག་ཆོད་འགྲོ་གི་འདུག་དེ་ཡིན་དུས་དཀར་ནག་གི་ལས་འབྲས་ཉུང་བ་དེ་ལ་བླང་དོར་ཚུལ་བཞིན་དུ་བྱེད་མ་བྱེད་པ་དུས་ཡས་མས་ལ་ཏིང་ངེ་གཏན་གཏན་བྱེད་བསམ་པ་བྱེད་འོ་ད་དེ་ནས་གཞི་ནས་དེ་ནི་ལས་འབྲས་ལ་བསམ་བློ་དང་དེའི་དཀའ་སྡུག་ལ་དེ་ཚོ་བསམ་བློ་བཏང་ན་ཡག་པོ་ཡང་རེད། གཞི་ནས་ངན་འགྲོ་མི་བྱེད་ཏིང་ངེ་མི་བྱེད་དེའི་བྱེད་རྒྱུ་དཀོན་མཆོག་གསུམ་དུ་ངེས་དེ་བྱེད་སྐྱབས་འགྲོ་ཞིབ་ཏུ་བསྟན་པ་དང་དེའི་བསླབ་བྱ་ཉམས་པ་མེད་པ་བྱ། དེ་ཡང་གསུངས་ཚར་བ་འདི་ནི་དཀར་ནག་ལས་འབྲས་ལེགས་བསམས་ནས་བླང་དོར་ཚུལ་བཞིན་སྒྲུབ་ལ་རག་ལས་སོ་གསུངས་ཏེ་དེ་ཚོ་སེམས་ལ་བྱང་གོ་ལ་མ་ཚང་བ་བྱས་ཏེ་གསུངས་ཞག་སྐྱབས་འགྲོ་བྱེད་པ་དེ་ཕན་ཐོགས་དང་ཡོད་ཐག་ཆོད་པས་དེ་གཅིག་པུས་འགྲིག་གི་མི་འདུག་དེའི་ཕྱིར་གཙོ་བོ་དེ་སོ་སོའི་དཀར་ནག་གི་ལས་འབྲས་དེ་ལ་ཨོ་བླང་དོར་ཚུལ་བཞིན་དུ་བྱེད་དགོས་ཀྱི་འདུག་དེ་མ་ཟད་པ་གཅིག་ནི་དཀོན་མཆོག་གསུམ་གྱི་ནང་ནས་སྐྱབས་འགྲོའི་ནང་ནས། ཆོས་དཀོན་མཆོག་གསུམ་གྱི་ནང་ནས་ཀྱི་སངས་རྒྱས་དེ་སྐྱབས་སྟོན་པ་པོ། སྐྱབས་ངོ་མ་ངོ་མ་དེ་ཆོས་དཀོན་མཆོག་ཆགས་འདུག་སྟེ། ཆོས་དཀོན་ཆོས་དཀོན་མཆོག་ཆགས་འདུག་ད་ལྟ་སྐྱེས་བུ་ཆུང་ངུ་ཁ་ཐུག་ལ་ཆོས་དཀོན་མཆོག་ཟེར་ཆོས་སྒོ་གར་བརྩི་དགོས་འདུག་ཟེར་ན། དཀར་ནག་གི་ལས་འབྲས་ལ་བླང་དོར་ཚུལ་བཞིན་དུ་བྱས་ཏེ་ཆོས་ངོ་མ་ཁོ་རེད་ཞག་ད་ང་ལ་སྐྱོབས་ན་འདིས་སྐྱོབས་དགོས་འདུག་ཟེར་ན་འདི་ངས་ལག་ལེན་བསྟར་དགོས་འདུག་འདི་ལག་ལེན་མ་བསྟར་ན་སངས་རྒྱས་དཀོན་མཆོག་དང་དགེ་འདུན་དཀོན་མཆོག་ལ་སྐྱབས་སུ་མཆི་བ་ཟེར་ན་ཁོང་ཚོ་ལ་ག་གང་གནང་ཡ་ཡོད་མ་རེད། གཙོ་ཆེ་ཤོས་ང་རེས་དཀར་ནག་གི་ལས་འབྲས་དེ་བླང་དོར་ཚུལ་བཞིན་དུ་མ་བྱས། དེའི་བྱས་པའི་དེ་ལ་བྱས་ནས་ནི་དཀོན་མཆོག། ཞེས་གསུམ་ལ། སྐྱབས་སུ་བྱིན་ཏུ་གར་སོགས་ལས་སྐྱབས་འགྲོ་བྱས་ན་དེ་གཉིས་མ་དེ་ཚོགས་ན་དེ་ནི་གདན་འདི་ང་རང་ལ་ཕན་ཐོགས་ཆེན་པོ་ཡོང་གི་འདུག་མ་གཏོགས་ང་རེའི་ངོས་ནས་སྡིག་པ་གཅིག་མ་བྱས་གོང་ནས་གར་སོགས་ལས་གུ་ཅོག་ཐ་མ་སོགས་ནས་སྤང་བླང་རྩ་ནས་མ་བྱས་གོང་མ་བྱས་པ། ཨ་ནི། སངས་རྒྱས་ལ་སྐྱབས་འཚོལ་ཆོས་ལ་སྐྱབས་འཚོལ་དེ་རྐྱང་རྐྱང་བྱས་ནས་ཕན་གི་མི་འདུག་ད་གཙོ་ཆེ་ཤོས་དེ་ངས་རེད། ལས་འབྲས་ལ་བླང་དོར་ཚུལ་བཞིན་བྱས་ཏེ་དེ་གལ་ཆེ་ཤོས་དེ་རེད་ཞག་བསམ་བྱས་ནའང་དེ་ནི་ལས་འབྲས་ལ་བླང་དོར་བྱས་བསམ་བློ་དེ་འཁོར་འཁོར་བྱུང། འདུག་ཟེར། དེ་ལ་ད་ལས་འབྲས་བླང་དོར་བྱེད་ཟེར་གོ་ལ། ད་ནི། ལས་འབྲས་ལ་བླང་དོར་ཚུལ་བཞིན་དུ་མ་བྱས་ན་ང་དང། ངན་སོང་ལ་དང་སྐྱེ་དང་སྐྱེ། དཔེ་མཁས་པ་པཎྜི་ཏ་དེ་འདྲ་དང། ཨོ། གྲུབ་པའི་གྲུབ་པ་ཐོབ་པའི་དཔལ་རྣལ་འབྱོར་པ་གྲུབ་ཐོབ་ཆེན་པོ་དེ་འདྲ་ཡང་ལས་འབྲས་ལ་བླང་དོར་ཚུལ་བཞིན་དུ་མ་གནང་གི་རྐྱེན་བྱས་ནས་དམྱལ་བ་ལ་སྐྱེ་བ་དེ་འདྲ་ག་ཚད་བྱུང་ཞེས་ད་འདི་དཔེ་ཆའི་ནང་ལ་ཡོད་རེད། ཁོང་ཚོ་ཡང་དེ་འདྲའི་འགྲོ་ན་ང་དང་ཡིན་དང་ཡིན་ང་ལས་འབྲས་ལ་བླང་དོར་མ་བྱས་ན་དང། དེ་འདྲ་དམྱལ་བ་ལ་སྐྱེ་དང་སྐྱེ། ད་ཁོང་ཚོ་དེ་འདྲའི་འགྲོ། དེའི་ག་བ་ཚད་ཀྱི་རེད། བས།

སྡིག་པ་མི་དགེ་བ་བཅུ་པོ་དེ་དོར་རྒྱུ་དེ་དེ་རེད་ཞག། བླང་རྒྱུ་དེ་དེའི་ལྡོག་ཕྱོགས་དགེ་བ་བཅུ་པོ་དེ་གང་ཐུབ་ཐུབ་ཅིག་སྒྲུབ་ཡས་དེ་དག་ཉམས་ལེན་ཏིག་ཏིག་བྱེད་ས་གཅིག་དེ་རེད་ཞག་བསམ་བྱེད་དེ་ནས་གཞི་ནས་འོ་ལས་འབྲས་ཀྱི་སྐོར་དེ་ལ་བསམ་བློ་ཅིག་ཐུགས་སུ་འཁོར་བྱེད་ན་དེ་ཡང་མ་བྱས་ན་ལས་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་འདི་འདྲས་གསུངས་ཞག་ཟེར་ལས་ངེས་པར་གསུངས་ཞག་ཟེར་ལས་ངེས་པར་གསུངས་ག་རེ་གསུངས་ན་རྒྱུ་སྡུག་པ་ཅིག་བྱས་ན་དེ་ལ་འབྲས་བུ་སྡུག་པ་ཅིག་ཡོང་གི་རེད་རྒྱུ་ཡག་ག་བྱས་ན་འབྲས་བུ་ཡག་ག་རེད་གསུངས་ཞག་འོ་དེ་གསུངས་ཡོང་དུས་རྒྱུ་དགེ་བ་བྱས་ན།

དེ་མ་ཟད་པ་གཅིག་ནི་ལས་ངན་པ་མ་ཚང་བ་མ་ཟད་སྡིག་པ་བསགས་ཏེ་བས་ཏེ། གར་སོགས་ལ་འཕེལ་མི་འཇུག་པའི་ཐབས་ཤེས་ཅིག་མ་བྱས་ན། ལས་འཕེལ་ཆེ་བར་གསུངས། གར།